ལ་དྭགས་སེམས་བསྐྱེད་ཚོགས་པ་དང། ནང་བོད་ཆོས་སྐུལ་ཚོགས་པ། ཟངས་དཀར་ཆོས་སྐུལ་ཚོགས་པ། དེ་ནས་ཁག་སོ་སོ་ན་བཞུགས་པའི། དེ་ནས་མཁས་དབང། དགེ་བའི་བཤེས་གཉེན་ལྷན་རྒྱས་དང། དེ་ནས་གཞན་ཡང། དམིགས་བསལ་དེ་ནས། ནང་ཆོས་དོན་གཉེར་བྱས་ནས། སྐྱ་སེར་ཕོ་མོ་ཆོས་གྲོགས་ཚང་མ་ལ། སྔ་ཏོག་གི་བཀྲ་ཤིས་བདེ་ལེགས་ཞུ། དེ་ནས་དེ་རིང་ང་དང་ངའི་དེ་ནས་སྤྱོད་འཇུག་ལེའུ་བཞི་པའི་མཚམས་པོ། དེ་ནས་ག་ནས་ཡིན་ནོ་ཟེར་ན། ད་འི་ཟུག་ཡིན་ནོ། ཚིགས་བཅད། གང་གཞན་སྐད་ཅིག་ཙམ་ཡང་འདི་བསོད་ནམས་བར་ཆད་གེགས་བྱེད་པ་སེམས་ཅན་དོན་ལ་དམན་གྱུར་པས་དེ་ཡང་ངན་འགྲོ་མུ་མཐའ་མེད་སུ་མོལ་འདུག་པ། ད་དེ་བོ་ཅི་མོལ་ཏེ་ནོག་ཟེར་ན། དེ་ནས་བྱང་ཆུབ་སེམས་དཔའ་ཀུན་ནིས། བྱང་ཆུབ་སེམས་དཔས་གཞན་ལ་དེ་ནས་སྦྱིན་པ་བཏང། དེ་ཟུག་བྱས་ན། དེ་ནས་ང་དང་ཙོགས་ཤིག་དེ་སྦྱིན་པ་བཏང་དགོས་མ་ནོ། དེ་བོ་མ་ནེ་མ་བཏང་ན་འགྲིག་ཡིན་ནོ་ཟེར་དེ་ཟུག་བཅོས་ཏེ་སྦྱིན་པ་ཚང་མ་བཏང་མ་བཅུག་པ། བཀག་སྟེ་བོར་ན། དེ་ནས་དེ་བོ་ང་དང་དེ་བཏང་དགོས་མ་ནོ་ཟེར་དེ་ནས་བཏང་མ་བཅུག་མཁན་དེ་ལ་མ་སྡིག་པ་ཆེན་མོ་ཡོད་གོ་ཟེར་མོལ་ལ་ནོ་ཡ། གང་གཞན་སྐད་ཅིག་ཙམ་ཡང་འདི་ཟེར་འདུག་ཨ། དེ་ཡང་དུས་ཚོད་ཐུང་ངུན་དུས་ཚོད་ཐུང་ཐུང་གཅིག་ལ་དེ་ཟུག་ཅིག་བཅོ་ན་ཡང་དེ་ནས་སྡིག་པོ་ཆེན་པོ་ཡོད་གོ་ཨ་ཟེར་ནོ། དེ་མ་ཡིན་པའི་འདི་དུས་ཚོད་རིང་མོའི་བར་དུ། ཞག་མང་པོའི་བར་དུ་ལོ་མང་པོའི་བར་དུ་དེ་ཟུག་བར་ཆད་བཅོ་ན། དེ་ནས་དེ་སང་མ་སྡིག་པ་ཆེན་མོ་ཡོང་བ་ནོ་ཟེར་གི་ནོ། བསོད་ནམས་ཟེར་ན་དགེ་བ་ཟེར་ནོ་བསོད་ནམས་བར་ཆད་གེགས་བྱེད་པ། དེ་བཅོ་ན་དེ་ནས་བྱང་ཆུབ་སེམས་དཔའི་ཐུགས་རྒྱུད་ལ་དགེ་བ་བསག་བཅས་ལ། དེ་ནས་ང་དང་བར་ཆད་བཅོས་ཏེ་ནོ་ཟེར་བས་ནོ་གེགས་བྱེད་པ། སེམས་ཅན་དོན་ལ་དམན་གྱུར་པས་དེ་ཡང་ངན་འགྲོ་མུ་མཐའ་མེད། ཅི་ཡིན་ནོ་ཟེར་ན་དེ་ནས་བྱང་ཆུབ་སེམས་དཔས་གཞན་ལ་སྦྱིན་པ་བཏང་བཅས་བྱང་ཆུབ་སེམས་དཔས་གཞན་གྱི་ཕྱིར་ཚུལ་ཁྲིམས་སྲུང་བཅས། བཟོད་པ་བསྒོམ་བཅས་འོ་དེ་ཚང་མ་ཅི་ཡིན་ནོ་ཟེར་ན། སེམས་ཅན་ཐམས་ཅད་དོན་དག་ལ་སྦྱིན་པ་བཏང་ཟིན་ནོ་སེམས་ཅན་ཐམས་ཅད་ཀྱི་དོན་ལ་དེ་ནས་ཚུལ་ཁྲིམས་སྲུང་ཟིན་ནོ་སེམས་ཅན་ཐམས་ཅད་དོན་ལ་བཟོད་པ་བསྒོམ་ཟིན་ནོ་འོ་དེ་ཟུག་ཡིན་ནོ་ཟེར། དེ་སོང་བས། དེ་ནས་ཁོང་དེ་ཟུག་ཐུགས་སེམས་བསྐྱེད་དེ་སྤྱོད་པ་ཀུན་མཛད་དེ་བསྒོ་སྟེ་འོ་དེ་ནས་ང་དང་བར་ཆད་བཅོས་ཏེ་དེ་ཟུག་བྱས་ན་དེ་ནས་སེམས་ཅན་གྱི་དོན་ལ་དམན་པར་གྱུར་པས་སེམས་ཅན་གྱི་དོན་ལ་དེ་ནས། སྐྱོ་མོ་སོང་དེ་ནི་འོད་ཟེར་དེ་ནོ། ཁོ་བོའི་སེམས་ཅན་ནི་དོན་མཛད་དུ་བཀོད་ང་དང་སེམས་ཅན་ནི་དོན་དུ་སྤྱོད་མ་བཅུག་གི་དེ་ནི་བར་ཆད་བཅོས་ཟེར་ནོ། བའོ་དེ་མོལ་དེ་ནོ་སེམས་ཅན་དོན་ལ་མ་འགྱུར་པས། དེ་ཡི་ངན་འགྲོ་མུ་མཐའ་མེད་ད་དེ་ཟུག་བཅོས་ན། དེ་ནི་ང་དང་དེ་བྱང་ཆུབ་སེམས་དཔའི་ཆོས་སྤྱོད་ལ་བར་ཆད་བཅོ་མཁན་ནི་མིའོ། སུ་ཡིན་ན། དེ་ནི་སྐྱེ་བ་རྟིང་མ་ནི་དེ་འདྲའི་ངན་འགྲོ་མུ་མཐའ་མེད་པའི་ནང་ལ་དེ་ནི་སྐྱེ་དགོས་ཟེར་ནོ་འོད་ཟེར་དེ་ནོ་དེ་ནི། ངན་འགྲོ་ནི་ངན་འགྲོ་ངན་འགྲོ་ནི་ངན་འགྲོ་དེ་ཟུག། མར་སྡིག་པ་ཆེན་མོ་ཡོད་དེ་ནོ་ཡ། ད་དེ་བས་སོང་པས་དེ་ནི་ང་དང་དུས་རྒྱུན། མི་སུ་ཞིག་གིས་དེ་ནི་སྦྱིན་པ་བཏང་ཡོད་ན་མི་སུ་ཞིག་གིས་དེ་ནི་ཆོས་ཅི་ཞིག་བཅོ་ཡོད་ན་དེ་བས་ལ་ང་དང་བར་ཆད་མ་ནས་བཅོ་མ་ནོ་ཡ། ད་ཁྱེད་རང་དོ་བཅོ་དགོས་མ་ནོ་ཨ་ཟུག་ནོ་ཨི་ཟུག་ནོག་ཟེར་ཏེ་ཁོས་ཆོས་བཅོ་མཁན་པོ་ལ་བར་ཆད་བཅོས་ན་དེ་ནི་ང་དང་མར་སྡིག་པ་ཆེན་མོ་ཡོད་ག། དུས་རྒྱུན་དེ་ནི་ང་དང་མི་སུ་དང་སུ་ཞིག་ཡིན་ན་དེ་ཆོས་བཅོ་མཁན་པོ་སྐྱིད་པ་དང་ཁོས་ཆོས་བཅོ་མཁན་པོ་དེ་ནི་སེམས་ཅན་ཐམས་ཅད་ལ་དམིགས་ནས་ཆོས་བཅོ་ཡོད་ན་དེ་ནི་ང་དང་དེ་ཆོས་པོ་ཆོས་མ་ཆོས་བར་ཆད་བྱུང་ན་སྡིག་པ་ཆེན་མོ་སོང་དེ་ནོག་པ། སེམས་ཅན་ཐམས་ཅད་ལ་དམིགས་ནས་མ་བྱོས་ན་ཡང་དེ་སྤྱིར་བཏང་ནི་ཆོས་ལ་བར་ཆད་བྱོས་སོང་ན་ཁོ་རང་སྡིག་པ་ཡོད་ཡོད་པར་སྣང། ཆོས་ལ་བཀག་སྐྱིལ་བཏང་ན། འོ་དེ་ཟུག་ནོ་དེ་ཚང་མ་དེ་ནི་ང་དང་བསམ་བློ་གཏན་གཏན་བཏང་དགོས་སུ་ནོག་ཡ་དུས་རྒྱུན། ཡང་ང་དང་ཁ་ཅིག་གིས་ཟེར་ནོག་པ་དེ་ནས་ཁ་ནི་མི་འདྲ་མི་འདྲ་ཐོན་ཅེས། ད་ཁྱེད་རང་ཅི་བྱེད་འདུག་ཨ་ཁྱེད་རང་ཆེ་བྱེད་དུ་འབོད་རང་འདུག་ཨང་བ་ཟེར་ནོག་པ་དེ་ཚང་མ་མ་བཞག་ལས་མ་ནོར་པས་དཔེ་ར་བཙོག་པོ་ཟེར་དུ་སྣང། འོ་དེ་ཟུག་ནོག་ཡ་དེ་ཡང་ཨི་ཟུག་གསུངས་ཏེ་འདུག་ཨ། ཟུག་གསུངས་འདུག་ག། རབ་ཏུ་ཞི་བ་རྣམ་པར་ངེས་པ་ཆོ་འཕྲུལ་གྱི་མདོ། ཟེར་སངས་རྒྱས་མདོ་བཞི་གང་འདོད་མཚན་པོ་ལ་དོ་ཟེར་ནོག་ལྟར་ཐོན། ཉི་ཟླ་ལ་ཁད་ནས་ཁ་བསྡུར་བཞུགས་ན། རྣམ་པར་ངེས་པ་ཆོ་འཕྲུལ་གྱི་མདོ་ལས། ཅི་མོལ་ཏེ་འདུག་ཟེར་ན། ལ་ལ་ཞིག་གིས་འཛམ་བུ་གླིང་གི་སེམས་ཅན་ཐམས་ཅད་ཀྱི་བདོག་པ་འཕྲོགས་ཤིང་སྲོག་བཅད་པ་བས་བྱང་ཆུབ་སེམས་དཔའི་དགེ་བ་དུད་འགྲོ་ལ་ཟན་ཆང་གཅིག་སྦྱིན་པའི་བར་ཆད་བྱས་ན་སྡིག་པ་ཆེས་གྲངས་མེད་པར་གསུངས་པས་གནད་འདི་ལ་གཟབ་པར་བྱ་སྟེ། བྱང་ཆུབ་སེམས་དཔའ་གང་ན་ཡོད་མི་ཤེས་ཤིང་ཉེས་པ་འདི་ཡང་ཤིན་ཏུ་འབྱུང་ཉེ་བའི་ཕྱིར་རོ། འདི་ལེགས་པར་བསྲུང་ནུས་ན་གང་ཟག་ལ་བརྟེན་པའི་ཉེས་པའི་སྒོ་ཕལ་ཆེར་སྤོང་ནུས་པའི་ཕྱིར་རོ། ཏི་ཟུག་མ། ཚིག་བྱིན་རླབས་ཅན་ཞིག་གསུངས་འདུག། ད་དེ་ཟུག་མོལ་ཏེ་འདུག་པ་ཡང་དེ་དོན་དག་པོ་སྟེ་བཞིའི་མཚར་སྡུག་ནང་ཡིན་གྱི་གདའ། ལ་ལ་ཞིག་གིས་ཟེར་ལ་ལ་ཞིག་ཟེར་ན་དེ་ནས་ཡང་ན་མི་སུ་གང་ཡང་རུང་བ་ཞིག་ཡང་ན་མི་འགའ་ཞིག་འོ་མི་སུ་གང་ཡང་རུང་བ་ཞིག་གིས་དེ་ནས་མི་ཞིག་གིས་ཟེར་མཁན་ཚོ་ཟེར་ནོ་ཡ། འཛམ་བུ་གླིང་གི་སེམས་ཅན་ཐམས་ཅད་ཀྱི་བདོག་པ་འཕྲོགས་ཤིང་ཟེར་ཏེ་དེ་ནས་འཛམ་བུ་གླིང་ན་ཡོད་པའི་སེམས་ཅན་ཚང་མའི་དེ་ནས་དངོས་པོ་ཡོད་མཁན་པོ་ཚང་མ་བདོག་པ་ཟེར་ན་ཡོད་པ་ཟེར་ནོག་པ་དེ་ནས་ཡོད་མཁན་ཚང་མ་དེ་ནས་ང་དང་འཕྲོག་སྟེ་འཁྱོངས་ན་ནོར་པོ་ཚང་མ་འཕྲོག་སྟེ་འཁྱོངས་ན། འཕྲོག་ཏེ་ཁྱོང། དེ་ག་བཙོ་སའི་འཛམ་བུ་གླིང་ན་ཡོད་པའི་སེམས་ཅན་ཚང་མའི་སྲོག་པོ་བཅད། བཅད་པ་བས་ཟེར་ད་དེ་ཟུག་ནོར་ཚང་མ་འཕྲོག་ཐུབ་ཅེས་སྲོག་བཅད་ཐུབ་ཅེས་དེ་མེད་དགག་པ་ཡིན་ན་གལ་ཏེ་དེ་ཟུག་ཤིག་བྱོས་ན་ཟེར་ད་དོ་དང། དེ་ནས་བྱང་ཆུབ་སེམས་དཔའི་དགེ་བ་དུད་འགྲོ་ལ་ཟེར་བྱང་ཆུབ་སེམས་དཔའ་ཞིག་གིས་དེ་ནས་དུད་འགྲོ་གཅིག་ལ་ཟན་ཆང་གཅིག་བྱིན་ཟེར་ཟན་ཆང་གཅིག་ཟེར་ནས་དེ་ནས་དུད་འགྲོ་གཅིག་ལ་དེ་ནས་ཁམ་གང་ངི་དེ་ནས་ཁར་ཇི་བྱང་ཆུབ་སེམས་དཔའི་སྦྱིན་པ་བཏང་ཡོད་ན། འོ་དེའུ་ལ་བར་ཆད་བྱོས་ན་དེའུ་སྡིག་པ་ཆེ་ཡིན་ནོ་ཟེར་འདུག་བ་མ་སྡིག་པ་ཆེན་མོ་ཡིན་གྱི་འདུག་བ། དེ་ནས་ང་དང་བསམ་བློ་བཏང་དང་འཛམ་བུ་གླིང་འདི་ན་ཡོད་པའི་སེམས་ཅན་ཐམས་ཅད་ཀྱི་ནོར་ཚང་མ་ཡོང་བ། འཕྲོག་ཏེ་ཁྱོང་བཀོག་ཏེ་ཁྱོང། འཛམ་བུ་གླིང་ན་ཡོད་པའི་སེམས་ཅན་ཚང་མའི་སྲོག་པོ་བཅད་དེ་སང། དེ་ནས་དེའི་སྡིག་པ་སང་ཟེར་དེའི་སྡིག་པ་སང། དེ་ནས་བྱང་ཆུབ་སེམས་དཔའི་དགེ་བ་དུད་འགྲོ་ལ་ཟན་ཆང་གཅིག་བྱིན་པའི་བར་ཆད་བྱས་ན་དེ་སྡིག་པ་ཆེས་གྲངས་མེད་པར་གསུངས་པས་དེ་སྡིག་པ་ཆེ་ཡིན་ནོ་ཟེར་མོལ་འདུག་བ་དཔེ་མ་སྡིག་པ་ཆེན་མོ་ཡིན་ནོ། གྲངས་མེད་པར་གསུངས་པས་གནད་འདི་ལ་གཟབ་པར་བྱ་སྟེ་ཟེར་འོ་ད་དེ་དོན་དག་པོ་ཧ་གོ་ནས་དེ་ལ་གཟབ་གཟབ་བྱོ་དགོས་དེ་ནོ་ཟེར་མོལ་འདུག་བ་ཚང་མས་ཏན་ཏན་ཏིག་ཏིག་བྱོ་དགོས་དེ་ནོ་ཟེར། གཟབ་པར་བྱ་སྟེ། ཅི་ནོ་ཟེར་ན་བྱང་ཆུབ་སེམས་དཔའ་གང་ན་ཡོད་མི་ཤེས་བྱང་ཆུབ་སེམས་དཔའ་ཟེར་མཁན་དེ། བཞུགས་མཁན་དེ་གང་ན་བཞུགས་ཡོད་མིན་ང་དང་ཧ་གོ་མ་ནོ་ཟེར་གྱི་ནོ། སུ་བྱང་ཆུབ་སེམས་དཔའ་ཡིན་ཅི་པ་ཏ་བྱང་ཆུབ་སེམས་དཔའ་དུད་འགྲོའི་ནང་ལའང་བྱང་ཆུབ་སེམས་དཔའ་ཡོང་ངོ། བྱང་ཆུབ་སེམས་དཔའ་ནི་མི་ཡིན་དགོས་ཤེས་མེད་ཀ་ལྷ་ཡིན་དགོས་ཤེས་མེད་ཀ། བྱང་ཆུབ་སེམས་དཔའ་བསམ་བཞིན་དུ་སྐྱེ་བ་མི་འདྲ་མི་འདྲ་ལས་བཞེས་ཟིན་ནོ། བྱང་ཆུབ་སེམས་དཔའ་ས་མཐོན་པོ་ལ་སྐྱོད་མཁན་ཀུན། དེ་སོང་པ་སང་ན་བྱང་ཆུབ་སེམས་དཔའ་གང་ན་ཡོད་མི་ཤེས་ཤིང། ཉེས་པ་འདི་ཡང་ཤིན་ཏུ་འབྱུང་ཉེ་བའི་ཕྱིར་རོ། ཟེར་མོལ་འདུག་བ་ཉེས་པ་ཟེར་ན་སྐྱོན་ཟེར་ནོ། དེ་སྐྱོན་པོ་དཔེ་ང་དང་ལ་དེ་ནས་ཡོང་ཉེ་མོ་ནོ་ཟེར་ན་དཔེ་ཡོང་ཆོག་ཆོག་བཅོས་ཏེ་འདུག་ཡོད་དགག་ཟིན་ནོ།

དག་ས་ང་དང་དེ་ནས་རྣམ་འགྲེལ་ནང་ལ། དེ་ནས་མི་སྣང་མ་དམིགས་པའི་རྟགས་དང་སྣང་རུང་མ་དམིགས་པའི་རྟགས་ཟེར་དེ་ཟུག་བསྟན་པའི་མདོའི་གཞུང་ཁག་པ་ཡ། ངའམ་ང་འདྲ་བས་གང་ཟག་གི་ཚོད་བཟུང་གི་གང་ཟག་གང་ཟག་ཚོད་མི་བཟུང་སྟེ་དོན་ཆེན་པོ་ལས་ཉམས་པར་གྱུར་ཏ་རེ་ཡང་དེ་ཟུག་ཟེར་མོལ་འདུག་བ་དེ་དང་དག་སའི་འདི་དོན་དག་གཉིས་པོ་དེ་གཅིག་པ་ནོ། དེ་ནི་ང་དང་སུ་དང་སུ་རེད་ན་སོ་སོའི་ཚོད་པོ་སོ་སོས་བཟུང་ཐུབ་པའི་ནོག་མ་ནི་སོ་སོ་ལས་གཞན་པའི་མི་དང་དུད་འགྲོ་བ་གླང་ཅི་ཡིན་ན་དེའི་བསམ་བློ་ཅི་ལྟར་ཡོད་དེ་ཚོད་པོ་ང་དང་ང་དང་བཟུང་ཐུབ་པའི་མ་ནོག་ཟེར་བའི་ནོག་བཟུང་མི་ཐུབ་ཤེས་ཅི་ནོག་ཟེར་ན་དེའི་ཚོད་བཟུང་ཐུབ་པའི་ལ་ཨ་ངོ་ཕྱོགས་བསམ་བློ་གསོན་དེ་ཧ་གོ་བ་དེ་ནོག་པ་དེ་ང་དང་ཧ་གོ་བ་མ་ནོག་པ་ཨ་མི་བོའི་བསམ་བློ་ཅི་ལྟར་ཡོད་ཅི་པ་ཏ་ཨ་མི་ཅི་ཅི་པ་ཏ་འོ་དེ་ཟུག་སོང་པས་དེ་ཚང་མ་གཟབ་གཟབ་བྱ་དགོས་དེ་ནོག་ཟེར་ནོག། དེ་ནས་སྐྱེས་བུ་དམ་པ་ལ་སྨོད་པ་ནི་ཐལ་བས་གཡོགས་པའི་མེ་དོང་བཞིན་གསུངས་འདུག་བ་སྐྱེས་བུ་དམ་པ་ཟེར་ན་ད་བྱང་ཆུབ་སེམས་དཔའ་ལ་སྨོད་པ་དང་ཁ་བཏང་བ་དང་བྱང་ཆུབ་སེམས་དཔའི་སྦྱིན་པ་ལ་བར་ཆད་བྱེད་པ་དང་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་སྲུང་བ་ལ་བྱང་ཆུབ་སེམས་དཔའི་ཆོས་ཅི་དང་ཅི་ཞིག་མཛད་ན་དེ་ལ་ང་དང་བར་ཆད་བཅོས་ན་མ་སྡིག་པ་ཆེན་མོ་ཡོད་ཀ་ཟེར་ནོ། ད་ལོ་ཡོད་པའི་མེ་དོང་ཟེར་ནོག་པ་དེ་ནི་ང་རང་ང་ང་དང། ས། ས་སྐྱའི་ནང་ལ་ས་འོག་དོང་མ་མཐོན་པོ་བཅས་སུ་བྲུས། དེའི་ནང་སྒུག་སོན་དེ་མེ་མེ་རྒྱང། མེ་རྒྱང་དེ་དེ་ནས་ལྟག་པོ་ནས་ཐལ་བས། སིབ་ཀྱིས་གཡོགས་ཏེ་བོར་ན། དེའི་ནང་ལ་ང་དང་རྐང་པ་བཏང་ན་དེ་ཚིག་ཅེས་ནོག་པོ་གཟུགས་པོ་སོན་ཏེ། འོ་དེ་ནང་བཞིན་ཡིན་ནོ་ཟེར་ན་སྐྱེས་བུ་དམ་པ་ལ་ཁ་དང་བྱོ། དེ་ནང་བཞིན་ཡིན་ནོ་ཟེར་ཅི་བྱོས་ནོ་ཟེར་ན་དེ་ནས་ང་དང་དེ་གཟུགས་བྱོས་ན། ཅེས་ཤི་ན་ཨ་ཡ་ཚ་དམྱལ་ན་སྐྱེ་ཅེས།

མཛད་དེ་ནོག་པ་བྱང་ཆུབ་སེམས་དཔའ་ཀུན་ནས་ཆོས་ཅི་དང་ཅི་ཞིག་མཛད་ནའོ་དེ་གཟུགས་ཐུགས་བསམ་ཁུར་ཏེ་མཛད་དེ་ནོག་ཡ། དེའོ་མཛད་པའི་ཚང་ན་དེ་གཟུགས་བྱང་ཆུབ་སེམས་དཔའི་མཛད་པ་ལ་ང་དང་ཁྱོད་ཁྱོད་ཁྱོད་ལ་བར་ཆད་བཅོ་ན། དེ་ནས་ནམ་མཁའ་མ་ལུས་མཐའ་ཀླས་པའི་ལུས་ཅན་བདེ་བཤིག་སྨོས་ཅི་དགོས་ཏེ་ནམ་མཁའི་མཐའ་དང་མཉམ་པའི་ལུས་ཅན་ཐམས་ཅད་ལ་བདེ་བ་ཡོང་ཅེས་ཟེར་གྱི་ཡོད་པ་དེ་ང་དང་མེད་མཁན་བཅོས་ཏེ་ཡིན་ནོ་ཟེར་ཏེ་ནོག། འོ་དེ་གཟུགས་ཡིན་ནོ་ཡ། འདིའི་འགྲེལ་བ་ནི་འདི་གཟུགས་གསུང་འདུག་སེམས་ཅན་གཅིག་གི་སྲོག་གནས་པའི་བདེ་བ་ཡང་བཤིག་ན། སེམས་ཅན་གཅིག་དེ་ནི་སྲོག་གནས་པའི་ཟེར་ཏེ་སྲོག་རིང་མོ་ཚོ་དེ་ཚེ་རིང་མོ་ཚོ་དེ་ད་རུང་བདེ་སྐྱིད་ཡོད་ན། དེ་སྲོག་པོ་ང་དང་བདེ་སྐྱིད་མེད་མཁན་གྱིས་ཁོའི་སྲོག་ལ་གནོད་བསྐྱལ་ན། བཤིག་ན། བདག་ཉིད་མཐོ་རིས་ལས་ཉམས་པར་འགྱུར་ཏེ་དེ་ནི་སོ་སོའི་སྐྱེ་བ་རྟིང་མ་མཐོ་རིས་ལ་སྐྱེ་མ་ནོག་ཟེར་ཏེ་ནོག་མཐོ་རིས་ཟེར་ན། ལྷ་མི་ལྷ་མ་ཡིན་བདེ་འགྲོ་ལ་སྐྱེ་མ་ནོག་དེ་ནི་ངན་འགྲོ་སྐྱེ་ཅེས་ཡིན་ནོ་གོ་ཨ་ཟེར་ད་སེམས་ཅན་གཅིག་བསད་སོང་ན། ད་དེ་གཟུགས་ཤིག་ཡོང་བས་ཡོད་ན་དེ་ནི་ནམ་མཁའ་མ་ལུས་པའི་མཐའ་ཀླས་པའི་ནམ་མཁའ་དང་མཉམ་པའི་ལུས་ཅན་ཀུན་གྱི་བླ་ན་མེད་པའི་བདེ་བའི་རྒྱུ་ཞིག། བླ་ན་མེད་བདེ་བའི་རྒྱུ་ཞིག་ཟེར་བྱང་ཆུབ་སེམས་དཔའི་ཐུགས་བསམ། སར་ཆོས་ག་གཟུགས་ས་ལ་གོ་ཟེར་ན་ང་སེམས་ཅན་ཐམས་ཅད་ཀྱི་དོན་ལ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་དེའི་ཕྱིར་ངས་སྦྱིན་པ་གཏང་དེའི་ཕིགས་ངས། དེ་ནས་ཚུལ་ཁྲིམས་པོ་སྲུང་ངས་ཡོད་ནས་ཐུགས་བསམ་བརྟན་བྱེད་དུ་བཀག་པ། ད་ལྟའི་དགེ་བ་ལ་བར་ཆད་མ་བཏང་ན། ཁོང་དེ་ནི་མགྱོགས་པར་སངས་རྒྱས་ཏེ་སེམས་ཅན་ཐམས་ཅད་ཀྱི་དོན་བསྒྲུབ་ཅེས་ནོག། དེ་གཟུགས་སྒྲུབ་ཐུབ་ཅེས་ཞིག་ལ་ང་དང་དེ་ནི། བར་ཆད་བཅོས་ཟེར་ནོ། འོ་དེར་གསུངས་པའི་ཏེ་མ་སྡིག་པ་ཆེན་མོ་ཡིན་ནོ། འོ་དེ་གཟུགས་མོལ་ཏེ་ནོ་ཡ། དེ་ནས་ད་ཚིགས་བཅད་གསུམ་པ། དེ་ལྟར་ལྟུང་བ་སྟོབས་ལྡན་དང་བྱང་ཆུབ་སེམས་སྟོབས་ལྡན་པ་དག་འཁོར་བར་རེས་ཀྱིས་འདྲེ་བྱེད་ན་ས་ཐོབ་པ་ལ་ཡུན་རིང་ཐོགས། དེའི་ཚིག་པོ་ཅི་མོལ་ཏེ་ནོག་ཟེར་ན། ད་དེ་གཟུགས་བྱས་ན་དེ་ནས་ལྟུང་བ་མང་པོ་ཡོང་བ་ནོ། སྡིག་པ་མང་པོ་ཡོང་བ་ནོ། དེ་ལྟར་ལྟུང་བ་སྟོབས་ལན་དང། དེ་བཞིན་དུ་བྱང་ཆུབ་སེམས་དཔའ། བྱང་ཆུབ་སེམས་སྟོབས་ལྡན་པ་དག་འཁོར་བར་རེས་ཀྱིས་འདྲེ་བྱེད་ན། དེ་གཟུགས་སྡིག་པ་བསགས་ན་དེ་ང་དང། ཡང་འཁོར་བའི་ནང་འདི་གཟུགས་འཁོར་རིན་འཁོར་རིན་འདུག་གིན་ནོ་ཟེར་བདེན་གྱི་བསྡུ་བ། འཁོར་བར་རེས་ཀྱིས་འདྲེ་བྱེད་ན་ས་ཐོབ་པ་ལ་ཡུན། དེ་ནས། ས་བཅུ་ལམ་ལྔ་ཟེར་སངས་རྒྱས་གོ་འཕང་ཐོབ་པ་ལ་དེའི་སྔོན་དུ་ས་བཅུ་དང་ལམ་ལྔ་ཟེར་མཁན་ཚང་མ་ཐོབ་དགོས་སོ་ནོག་པ་ཐེག་པ་ཆེན་པོས་དེས་ས་བཅུ་དང་ལམ་ལྔ་ཚང་མ་ཐོབ་བྱའི་ཟས་ཀུན་ལ་བར་ཆད་སོང་སྟེ་ནོ་ཡུན་རིང་སོང་སྟེ་ནོ་མགྱོགས་པར་ཐོབ་བྱའི་ཡོད་ན་དེ་མགྱོགས་པར་ཐོབ་བྱའོ། དུས་རིང་ངེ་བཏང་སྟེ་དུས་བུ་མ་རིང་མོ་བཅོས་བཅུག་དེ་ཡིན་ནོ་ཟེར་ནོ་དུས་ཚོད་དགེ་བ་བར་ཆད་བཅོས་ན་དེ་ཆག་གོ། ཡ། འདི་ཟུག་གསུངས་འདུག་སྔར་བཤད་པ་དེ་ལྟར་བྱང་ཆུབ་ཀྱི་སེམས་གཏོང་བའི་ལྟུང་བ་སྟོབས་ལྡན་དང། སླར་ཡང་བྱང་ཆུབ་ཀྱི་སེམས་སྟོབས་དང་ལྡན་པ་དག་འཁོར་བར་རེས་མོས་ཀྱིས་འདྲེ་བྱེད་ན་ལས་ཉོན་གྱིས་ངན་སོང་དང། འཁོར་བར་གདུགས་སུ་བྱས་ན་ལས་དང་ཉོན་མོངས་པའི་དབང་གིས་དེ་ནི་ཡང་ངན་སོང་དུ་སྐྱེས་ཡང་བདེ་འགྲོ་བའི་ངན་སོང་དེ་ཟུག་འཁོར་རང་འཁོར་རེ་ན་འཁོར་རན་འདུག་གི་ནོ་ཟེར་གྱི་ནོ། མཐོ་རིས་སུ་རེས་མོས་ཀྱིས་སྐྱེ་དགོས་པས་རེས་བྱས་ཏེ་རེས་མོས་བྱས་ཏེ་སྐྱེ་དགོས་ཀྱི་ནོ། བར་བར་ལ་མཐོ་རིས་ལ་སྐྱེས་བར་བར་ལ་ངན་སོང་ལ་སྐྱེས་འོ་དུ་དུ་བྱེད་དེ། དེ་ལྟར་ན་དེ་ནས་རབ་དགའ་ལ་སོགས་པའི་ས་ཐོབ་པ་ལ་ཡུན་རིང་ཐོགས་པས་སྲོག་ལ་བབས་ཀྱང་བྱང་ཆུབ་ཀྱི་སེམས་མི་ཉམས་པ་ལ་འབད་པར་བྱའོ། འོ་ད་ང་དང་དེ་ནས་བྱང་ཆུབ་ཀྱི་སེམས་ཀྱི་སྡོམ་པ་ཞིག་ལེན་ཚར་རེ་མཇུག་ལ། དེ་ནས་སྲོག་ལ་ཐུག་ཀྱང་བྱང་ཆུབ་སེམས་དཔའི་སྡོམ་པ་དེ་དང་འགལ་དགོས་སེ་མ་ནོ་སྡོམ་པ་དེ་ཚུལ་བཞིན་དུ་སྲུང་དགོས་སེ་ནོ་དེ་སང་སོ་སོའི་སྲོག་བློས་བཏང་ན་བཏང་དགོས་སེ་ནོ་ཟེར་ནོ་ཡ། འོ་དེ་ཟུག་གསུངས་འདུག་ང་དང་སྲོག་སྲུང་བ་དང་བྱང་ཆུབ་སེམས་དཔའི་སྡོམ་པ་སྲུང་བ་གཉིས་ཀྱི་ནང་ནས་བྱང་ཆུབ་སེམས་དཔའི་སྡོམ་པ་སྲུང་བྱས་ཁག་ཅན་ཡིན་ནོ་ཟེར་དེ་ནོ། འོ་དེ་ཟུག་བྱེད་ཡིན་ཐུགས་རྗེ་ཆེ་དེ་དེ་རིང་ཡང་འདི་ག་པོ་རན་དེ་ནས་ཚང་མ་སྣང་དག་རྒྱལ་ལ་མཛད་དེ་སྤྱོད་འཇུག་འགྲེལ་བ་མདུན་ལ་ཡོད་ན་དེ་བ་མཉམ་པོ་མཉམ་པོ། གཏན་གཏན་གཟིགས་མཛད་དེ་ཡང་དེ་ཟུག་བྱས་ན། དེ་ནི་ཆོས་ཡི་དོན་དག་པོ། ལོ་ཁ་ཅིག་ནི་སོ་སོས་ཀློག་སྟེ་སོ་སོའི་ཧ་གོ་བྱས་ཤིག་ཆ་ནོ། དེ་ནི་མི་གཞན་བཤད་བྱས་ལ་མ་ནི་ཉན་མི་དགོས་སོ་སོས་ཀློག་སྟེ་སོ་སོའི་ཧ་གོ་བྱས་སོ་སོའི་སློབ་སྦྱོང་བཅོས་ཐུབ་ཀྱི། འོ་དེའུ་མ་ཁག་ཅན་ཡིན་ནོ་ཡ། དེ་ནས་ཡང་མ་ནི་ཁོ་ཡང། ཆོས་སིལ་མ་ཤེས་མཁན་ཆོས་ཟུག་ཀློག་མ་ཤེས་མཁན།